དེ་ཡང་གཅིག་ཨ་རིའི་གཞུང་བུན་གྱི་ཚད་བཀག་ཟེར་བ་དེ་ངོ་སྤྲོད་བྱས་པ་ལ་དང་ཐོག་ང་རང་ཚོས་ངོ་སྤྲོད་བྱེད་དགོས་པ་ཞིག་ནི་ད་ཨ་རིའི་རྒྱལ་ཁབ་ཀྱི་བུ་ལོན་ལབ་ཡག་དེ་རེད་ད་རྒྱལ་ཁབ་ཀྱི་བུ་ལོན་ཟེར་བ་དེ་ག་རེ་རེད་ཟེར་ན་ད་ཨ་རིའི་གཞུང་གི་ད་འདས་པའི་ལོ་མང་པོའི་རིང་ལ་ད་རྒྱལ་ཁབ་འདི་གཅིག་འཁོར་རྒྱུག་བྱ་ཡག་གི་ཆེད་དུ་འགྲོ་གྲོན་གཏོང་ཡག་གི་ཆེད་དུ་ད་བུ་ལོན་མང་པོ་ཞིག་བསགས་ནས་བཞག་ཡོད་པ་དེ་ཚོ་ཕྱོགས་གཅིག་ཏུ་བསྡུས་པ་ཞིག་རེད་དེ་ཡང་ཨ་རིའི་གཞུང་གི་ངོས་ནས་གཅིག་སྒོར་མོ་མང་པོ་ཞིག་བསྐྱིས་ནས་ད་སྒོར་མོ་མང་པོ་ཞིག་གཞན་པ་ནས་བསྐྱིས་ད་ངས་ཨ་རིའི་གཞུང་གི་ད་ལས་དོན་ཁག་མང་པོ་ཞིག་ལ་འགྲོ་གྲོན་གཏོང་གི་ཡོད་པ་དང། དེ་ཡང་སྤྱིར་བཏང་གི་ད་ཨ་རིའི་གཞུང་གི་འགྲོ་གྲོན་མང་པོ་ཞིག་ནི་ད་ཨ་རིའི་དཔྱ་ཁྲལ་དང་དེ་ནས་ཡང་ཅིག་ཡོང་འབབ་གཞན་དག་ཁག་ཚང་མ་རིགས་གཞི་བྱས་ནས་དེ་གི་ཕྱོགས་ནས་བཏང་གི་ཡོད་ན་ཡང། དེ་ཡང་ཡོང་འབབ་ཀྱིས་ད་ཅིག་འགྲོ་སོང་གི་ཁ་མ་བསྐང་བ་དེ་འདྲ་གི་གནས་ཚུལ་ཡོང་གི་ཡོད་པའི་རྐྱེན་གྱིས་ད་ཨ་རིའི་ནོར་སྲིད་ལས་ཁུངས་ཀྱིས་ག་དུས་ཡིན་ན་ཡང་ད་འགན་སྲུང་བུན་ཡིག་ལབ་ཡག་ཅིག་འགན་འཁུར་ཁས་ལེན་བྱས་པའི་ད་བུ་ལོན་གྱི་ཡི་གེ་མང་པོ་ཞིག་བཙོང་གི་ཡོད་པ་རེད། འགན་སྲུང་བུན་ཡིག་མང་པོ་ཞིག་བཙོང་བ་ལ་བརྟེན་ནས་ད་དེ་གི་ཡོང་འབབ་དེ་བེད་སྤྱོད་བཏང་སྟེ་ད་ཨ་རིའི་གཞུང་གིས་ཡང་ཅིག་གཞུང་གྲོན་མང་པོ་ཞིག་གཏོང་བཞིན་པའི་ཆ་རེད། ད་ཨ་རིའི་གི་འགན་སྲུང་བུན་ཡིག་ཟེར་བ་དེ་ག་རེ་ཟེར་ན་དེ་ལ་སྤྱིར་བཏང་གི་ད་རིགས་ཆེན་པོ་ཞིག་གི་གཙོ་བོ་ཞིག་གསུམ་ཡོད་པ་རེད།

ཡང་དེ་བཞིན་དུ Treasury Bill ལབ་མཁན་ཅིག་འདུག་དེ་ག་རེ་རེད་ཟེར་ན་དེ་ཡང་བུ་ལོན་ཕྱིར་འཇལ་ཡག་གི་དུས་ཡུན་ཧ་ཅང་གི་ཐུང་ཐུང་ཅིག་རེད་དཔེར་ན་ཅིག་བདུན་ཕྲག་བཞི་གི་ནང་ནས་བུ་ལོན་དེ་ཡང་ཕྱིར་ཕ་ར་འཇལ་ནས་པེ་ཤ་དེ་ཕྱིར་སྤྲད་དགོས་ཡ་ཅིག་དང་ཡང་ན་ལོ་གཅིག་གི་ནང་ཚུན་ལ་ཚང་མ་འཇལ་ཚར་དགོས་ཡ་ཆགས་ཡ་ད་བུན་འཇལ་གི་དུས་ཡུན་ཧ་ཅང་ཐུང་ཐུང་ཡིན་པས་ད་དེ་འདྲ་གི་འགན་སྲུང་བུན་ཡིག་ཞིག་ཡིན་ཙང་ད་ནི་གཙོ་བོ་རིགས་གསུམ་ཆ་འདི་ད་ཨ་རིའི་ནོར་སྲིད་ལས་ཁུངས་ཀྱིས་རྒྱུན་པར་བཙོང་གོ་ནོ་གི་ད་འགན་སྲུང་བུན་ཡིག་གཙོ་བོ་དེ་ཚོ་རེད། ད་དེ་གི་ནང་གི་ལོ་ཉི་ཤུ་ཐམ་པ་དང་སུམ་ཅུ་ཐམ་པའི་ནང་འགན་ཡུན་ཚང་གི་ཡོད་པས་ད་འགན་སྲུང་བུན་འཛིན་འདི་ད་ཧ་ཅང་གི་གལ་ཆེ་ཤོས་ཆགས་ཡོད་པ་རེད། ད་དེ་ཡང་ཅིག་ཚོང་ར་ནང་གི་ཅིག་ཉོ་གི་ཡིན་ཟེར་ན། ཉོ་ས་མེད་ཡ་ཞིག་རེད་ཉོ་ས་གཅིག་མ་གཏོགས་ཡོད་མ་རེད། ཡིན་ནའང། དཔེར་ན་ང་ཚོ་ཉོས་ན་ངས་དེ་ཉོས་ཚར་སོང་ན་ད་ངས་དེ་མི་གཞན་དག་ལ་བཙོང་ཡ་ཡོད་མ་རེད་དེ་འདྲ་ཡིན་ཙང་ཅིག་བུ་ལོན་དེ་གི་བདག་པོ་ད་བུན་བདག་དེ་སྤྱིར་བཏང་གི་མི་གཅིག་རང་ཆགས་ཀྱི་ཡོད་པ་རེད་ཡང་ན་ལས་ཁུངས་གཅིག་རང་ཆགས་ཀྱི་ཡོད་པ་རེད། ད་ཡིན་ན་ཡང་ཅིག། བུན་འཛིན་ཁོ་རང་ཅིག་ཕ་ར་བཙོང་ཡ་མེད་ན་ཡང་ད་དཔེར་ན་སོ་སོ་གི་ཕྲུ་གུ་ལ་བཞག་པ་དང་ཡང་དེ་འདྲ་གི་ཅིག་རྒྱུན་འཛིན་བྱ་མཁན་བྱུང་ན་དེ་ལ་རྒྱུན་འཛིན་བྱས་ནས་ཕ་ར་མཁོ་སྤྲོད་བྱེད་ཆོག་གི་ཡོད་པ་ཞིག་རེད། ད་ལྟ་ཁྱེད་གོང་དུ་བཤད་པ་ལྟར་ད་ཨ་རིའི་གཞུང་གི་འགྲོ་གྲོན་རྒྱ་ཆེན་པོ་ཡིན་ཙང་ད་གཙོ་བོ་དེ་ནི་ཅིག་དཔྱ་ཁྲལ་དང་དེ་འདྲ་གི་ཡོང་འབབ་གཞན་དག་ལ་བརྟེན་ནས་ཅིག་འཁོར་རྒྱུག་བྱེད་གི་ཡོད་ན་ཡང་ཡིན་ན་ཡང་ཅིག་ཨ་རིའི་གཞུང་གིས་ད་རག་བར་དུ་ད་ཡོང་འབབ་ཀྱི་ད་འགྲོ་སོང་གི་ཁ་མ་བཀང་བ་ལ་བརྟེན་ནས་ད་ཕྱི་ལོ་ཉིས་སྟོང་གཅིག་ནས་བཟུང་སྟེ་ད་གནས་ཚུལ་དེ་རྒྱུན་ལྡན་འདྲ་བ་ཞིག་ཆགས་ཡོད་པ་རེད། ད་ཕྱི་ལོ་ཉིས་སྟོང་གཅིག་ནས་བཟུང་སྟེ་ཡིན་གཅིག་མིན་གཅིག་སྲིད་གཞུང་གི་གཅིག་པེ་ཤ་གཡར་ནས་ད། སྲིད་གཞུང་གི་འགྲོ་གྲོན་དུ་གཏོང་དགོས་པ་ཞིག་ཆགས་ཡོད་པ་དང་དེ་ལ་བརྟེན་ནས་ད་ལོ་རྟག་པར་ཨ་རི་ཡི་ནང་གི་གཅིག་འགྲོ་གྲོན་གྱི་ད་པེ་ཤ་སྐྱི་ཆོག་པའི་ཚད་དེ་ཡར་སྤར་དགོས་པའི་གནས་ཚུལ་ཅིག་ཀྱང་བྱུང་ཡོད་པ་རེད། ད་ལོ་སྔོན་མ་ནང་ལ་མཚོན་ན་ཨ་རིའི་གཞུང་གི་བུ་ལོན་གྱི་ཚད་དེ་ནི་ག་ཚོད་ཅིག་ལ་སླེབས་འདུག་ཟེར་ན་ད་ཁྲག་ཁྲིག་ཆེན་པོ་སུམ་ཅུ་སོ་གཅིག་ལ་སླེབས་པ་རེད་ད་ཁྲག་ཁྲིག་ཆེན་པོ་ལབ་ན་ད་གཅིག་གི་རྗེས་ན་ད་ཀླད་ཀོར་བཅུ་གཉིས་ཡོད་པ་ཞིག་རེད་དེ་ནི་གཅིག་གྲངས་གནས་བཅུ་གསུམ་ཡོད་པ་ཅན་གྱི་ཐུན་མོང་གི་གྲངས་འབོར་དེ་འདྲ་ཆེན་པོ་ཞིག་ལ་ཆགས་ཡོད་པ་རེད་ད་དེ་ནི་གཅིག་ད་རག་བར་དུ་ཨ་རིའི་ལོ་རྒྱུས་ཀྱི་སྟེང་གི་ད་ཨ་རིའི་གཞུང་གི་བུ་ལོན་ད་ཚད་མཐོ་ཤོས་ལ་སླེབས་པ་དེ་ཆགས་ཡོད་རེད་ད་ཨ་རིའི་གཞུང་གི་བུ་ལོན་འདི་འདྲ་ཆེན་པོ་ཅིག་ཡོད་གི་མོ་ན་འདི་འདྲ་ཆེན་པོ་དེ་ཚོ་ཅིག་བུ་ལོན་གི་བདག་པོ་དེ་ཚོ་སུ་རེད་ཟེར་ན། ད་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་དང་པོའི་ནང་ད་ཞིབ་འཇུག་བྱས་པ་ལྟར་ན། ད་ཨ་རིའི་བུ་ལོན་དེ་ཚོ་རྒྱ་ཆེན་པོ་ཡིན་ཙང་རྒྱ་ཆེན་པོ་དེ་གི་ནང་གི་བུ་ལོན་གི་བུན་བདག་ད་མང་པོ་ཅིག་ཨ་རིའི་ནང་ལ་ཡོད་གི་ཡིན་ན་ཡང་དེའི་ནང་གི་ད་ཨ་སྒོར། ཁྲག་ཁྲིག་ཆེན་མོ་བདུན་གྲངས་ཆུང་བཞི་ནི་ད་ཕྱིའི་རྒྱལ་ཁབ་ཁག་ལ་དབང་ཡོད་པ་དང། ཁྲག་ཁྲིག་ཆེན་མོ་བདུན་གྲངས་ཆུང་བཞི་ཟེར་ན་ཨ་རིའི་སྤྱི་གི་བུ་ལོན་གྱི་བརྒྱ་ཆ་ཉི་ཤུ་རྩ་བཞི་མ་གཏོགས་ཟིན་གྱི་ཡོད་པ་མ་རེད། ད་འདས་པའི་ལོ་ངོ་ཉི་ཤུ་ཐམ་པ་ལྷག་གི་རིང་དུ་ད་ཨ་རིའི་གི་དབུས་དངུལ་ཁང་དང་དེ་ནས་ཡང་སྲིད་གཞུང་གི་ལས་ཁུངས་གཞན་དག་གིས་ད་ཨ་རིའི་སྤྱིའི་བུ་ལོན་གྱི་ནང་གི་བརྒྱ་ཆ་གི་ལྔ་བཅུ་ཐམ་པ་ནས་བརྒྱ་ཆ་གི་བདུན་ཅུ་དོན་ལྔ་ཉོས་ཡོད་པའི་རྐྱེན་གྱིས་ཡང་བུ་ལོན་གྱི་བདག་པོ་མང་ཆེ་བ་ཞིག་ད་ཨ་རིའི་དབུས་གཞུང་དང་ཨ་རིའི་གྱི་སྲིད་གཞུང་གི་ད་ལས་ཁུངས་ཁག་གཞན་དག་ཞིག་ཆགས་ཡོད་པ་རེད། ད་དེ་གི་ལྷག་མ་གི་ད་མ་རྩ་དེ་ཚོ་ད་སྒེར་པ་གི་མ་རྩ་འཇོག་མཁན་དང་ཡང་ན་ཅིག་ཁེ་ལས་གཞན་དག་གིས་ཉོས་ནས་བྱུང་ཡོད་པས་ད་ད་ལྟ་འདི་འདྲ་ཞིག་གནས་སྟེ་དྲན་འོང་ན་ཕྱིའི་རྒྱལ་ཁབ་ཁག་གིས། ད་ཨ་རིའི་རྒྱལ་ཁབ་ཀྱི་བུ་ལོན་གྱི་ནང་གི་བརྒྱ་ཆ་ཉི་ཤུ་རྩ་བཞི་དང་བརྒྱ་ཆ་ལྔ་བཅུ་ནས་བདུན་ཅུ་དོན་ལྔ་ནི་ཨ་རིའི་ནང་ལོགས་ཀྱི་དངུལ་ཁང་དང་དེ་ནས་ནང་ལོགས་ཀྱི་ལས་ཁུངས་གཞན་དག་ལ་དབང་ཡོད་པ་ཞིག་རེད། ད་གོང་ནས་ངོ་སྤྲོད་ཞུས་པ་ལྟར་རེ་རེ་ཨ་རིའི་གཞུང་གི་ད་ཡོང་ཕྱིར་དང་འགྲོ་ཕྱིར་གཉིས་ནང་ནས་འགྲོ་ཕྱིར་མང་བ་ཆགས་ཏེ་ཁ་མ་འདངས་པའི་རྐྱེན་གྱིས་ཨ་རིའི་གཞུང་གི་ཡིན་གཅིག་མིན་གཅིག་ད་སྒོར་མོ་གཅིག་བཙལ་ནས་སྒོར་མོ་གཅིག་གཡར་ནས་ཨ་རིའི་གཞུང་གི་འགྲོ་གྲོན་གཏོང་དགོས་པ་དེ་ཆགས་ཡོད་པའི་རྐྱེན་གྱིས་སྒོར་མོ་ག་ཚོད་ཅིག་གཡར་ཆོག་གི་འདུག་བུན་འཛིན་དེ་ག་ཚོད་ཅིག་བཙོང་ཆོག་གི་འདུག་དེ་ལ་སོགས་པ་ནི་ད་ཚད་བཀག་དེ་འདྲ་གཅིག་ཡོང་གི་ཡོད་རེད། ད་ཨ་རིའི་གཞུང་གི་གཅིག་འགན་འཁུར་གྱི་ཆ་ནས་བཤད་ན་ད་འགྲོ་གྲོན་གཏོང་དགོས་པ་ངེས་པར་དུ་འགྲོ་གྲོན་གཏོང་དགོས་པ་ད་མང་པོ་བྱས་པ་ནང་གི་གཙོ་བོ་དེ་ད་སྤྱི་ཚོགས་ཀྱི་འགན་སྲུང་འབབ་དངུལ།

མི་དབུལ་བོ་དང་དང་ཁྱིམ་ཚང་སྐྱོ་བོ་དེ་ཚོ་ལའང་ཨ་རིའི་གཞུང་གིས་འགྲོ་གྲོན་བཏང་ནས་དཔེར་ན་གཅིག་ཕྲུ་གུ་ཆུང་ཆུང་ལ་འོ་མ་ཉོ་ཡ་དང་ཡང་ན་སློབ་གྲྭ་ལ་གཏོང་འགྲོ་གྲོན་གཏོང་བ་དེ་ལ་སོགས་པ་གི་འགྲོ་གྲོན་མང་པོ་ཞིག་ད་ཨ་རིའི་གཞུང་གིས་གཏོང་གི་ཡོད་ཙང་འདི་ཚོ་ཚང་མ་དེ་ཨ་རིའི་གཞུང་གིས་གཏོང་དགོས་པའི་འགྲོ་གྲོན་གི་ནང་གི་ད་གལ་ཆེ་ཤོས་དང་རྒྱ་ཆེ་ཤོས་དེ་ཆགས་ཀྱི་ཡོད་པ་རེད། ད་ཨ་རིའི་གཞུང་གི་ངོས་ནས་འགྲོ་གྲོན་དེ་འདྲ་མང་པོ་ཞིག་གཏོང་དགོས་པ་དང་འགྲོ་གྲོན་དེ་ཚོ་ཧ་ཅང་མཐོན་པོ་ཡིན་པའི་རྐྱེན་གྱིས་ད་ལོ་རྟག་པར་ད་ཨ་རི་གི་སྒོར་མོ་གཡར་ཡ་གི་ཚད་བཀག་དེ་ད་ཡར་ར་ཅིག་སྤར་དགོས་པ་དེ་ཆགས་ཀྱི་ཡོད་རེད། ད་ཨ་རིའི་གཞུང་གི་འགྲོ་གྲོན་ཆེ་དྲགས་ནས་ཡོང་འབབ་ཀྱིས་ཁ་མ་བསྐང་བའི་སྐབས་དེ་ལ་གྲོས་ཚོགས་ནང་གི་འཐུས་མི་མང་པོ་ཞིག་གིས་ཨ་རིའི་གཞུང་གི་འགྲོ་གྲོན་དེ་ཚོ་མར་བཅག་དགོས་དགོས་འདུག་ཟེར་ནས་ཡང་དེ་གི་ལས་འགུལ་སྤེལ་བ་དང་དེ་གི་གཏམ་བཤད་སྤེལ་བ་དང་དེ་གི་བསམ་ཚུལ་བརྗོད་པ་ལ་སོགས་པ་གནས་ཚུལ་མང་པོ་ཞིག་ཡོང་རེད། ཡིན་ན་ཡང་ད་ཨ་རིའི་གཞུང་གི་དངུལ་བུན་གྱི་ཚད་བཀག་དེ་ཡར་སྤར་བ་ཙམ་གྱིས་ཡང་ཨ་རིའི་གཞུང་ལ་ད་ག་རེ་སྒོར་མོ་གི་འགྲོ་གྲོན་གཏོང་ས་ཅིག་གསར་པ་ཅིག་ལ་ཆོག་མཆན་འགོད་པ་དེ་འདྲ་ནི་གཞི་ནས་མཚོན་ནི་མ་རེད་དེ་ག་རེ་རེད་ཟེར་ན་ཨ་རིའི་གཞུང་གི་དངུལ་བུན་གྱི་ཚད་བཀག་དེ་ཡར་སྤར་བ་ཡིན་ན་ཡང། ད་ཨ་རིའི་གཞུང་གི་ངོས་ནས་ད་སྒོར་མོ་དེ་ཚོ་བེད་སྤྱོད་བཏང་ནས་ད་ལྟ་ཅི་འཁོར་རྒྱུག་བྱ་བཞིན་པ་ད་ལྟ་འགྲོ་བཞིན་པ་གི་ལས་རིམ་དེ་ཚོ་ཡང་ན་གྲོས་ཚོགས་ཀྱིས་ཆོག་མཆན་བཀོད་བཞག་པའི་ལས་རིམ་དེ་ཚོ་གི་སྒང་འགྲོ་གྲོན་གཏོང་ཡ་མ་གཏོགས་འགྲོ་གྲོན་གསར་བ་གཅིག་གི་ཁ་འབྱེད་ཀྱི་ཡོད་པ་དེ་འདྲ་ནི་མ་རེད། དངུལ་བུན་གྱི་ཚད་བཀག་ཟེར་བ་དེ་ཡོད་དགོས་ནོ་གི་རྒྱུ་མཚན་ག་རེ་རེད་ཟེར་ན་ད་ཨ་རིའི་རྩ་ཁྲིམས་གི་ནང་ན་ཨ་རིའི་གྲོས་ཚོགས་ཀྱིས་ངེས་བར་དུ་ཨ་རིའི་གཞུང་ལ་ད་ཅི་སྒོར་མོ་སྐྱི་ཆོག་ཡ་གི་ཆོག་མཆན་འགོད་དགོས་ཀྱི་ཡིན་ཟེར་ནས་བཀོད་ཡོད་པ་རེད། ད་དུས་རབས་ཉི་ཤུ་བའི་སྟོད་དུ། དངུལ་བུན་གྱི་ཚད་བཀག་ཟེར་བ་དེ་ནི་ད་ནོར་སྲིད་ལས་ཁུངས་རང་གི་ངོས་ནས་བསྒྲུབ་ཆོག་པ་ཞིག་ཡིན་པ་དང་དེ་ནས་ཡང་གྲོས་ཚོགས་ཀྱིས་ཀྱང་ད་ཅི་ནོར་སྲིད་ལས་ཁུངས་ཀྱི་ངོས་ནས་བུན་འཛིན་དེ་ག་ཚོད་ཅིག་བཙོངས་ནས་སོ་སོ་གི་འགྲོ་གྲོན་གཏོང་བ་དེ་ལ་ཅི་དགག་ཆ་མེད་པ་ཞིག་ཆགས་པ་རེད། དམིགས་བསལ་གྱིས་ད་འཛམ་གླིང་དམག་ཆེན་དང་པོ་གི་སྐབས་དེ་ལ། ཨ་རིའི་ནོར་སྲིད་ལས་ཁུངས་ལ་ཡང་དབང་ཚད་དེ་འདྲ་མང་པོ་ཞིག་སྤྲད་ནས། ཨ་རིའི་དབུས་གཞུང་གི་འགྲོ་གྲོན་ལ་སོགས་པ་མང་པོ་ཞིག་བདག་པོ་བརྒྱབ་བཅུག་པ་རེད། ཡིན་ན་ར་ཨ་རིའི་གཞུང་བུན་གི་ཚད་བཀག་ཟེར་བ་དེ་གཅིག་དགུ་སུམ་ཅུ་སོ་དགུ་ལོ་དེ་འདྲ་ཞིག་ནས་འགོ་བརྩམས་ནས་པ་དང་དེ་ནས་དེ་ཨ་རིའི་གྲོས་ཚོགས་ཀྱི་ངོས་ནས་ད་ཨ་རིའི་གཞུང་ལ་འགྲོ་གྲོན་གཏོང་ཡ་དང་ཅི་བུན་འཛིན་བཙོང་ཡ་དེ་ལ་སོགས་པ་ནི་ད་ཚད་བཀག་ཅིག་བཟོས་ཏེ་དེ་གི་སྐབས་དེ་ལ་ད་ཨ་རིའི་གཞུང་གི་བུན་འཛིན་གྱི་ཚད་བཀག་ཟེར་བ་དེ་ད་ཨ་རིའི་སྒོར་མོ་དུང་ཕྱུར་བཞི་བརྒྱ་དང་ལྔ་བཅུ་ཐམ་པ་རེད། ད་དེ་ནི་གཅིག་དགུ་སུམ་ཅུ་སོ་དགུ་ལོ་རེད་ད་ད་ཅིག་གོང་དུ་བཤད་པ་ལྟར་ད་ལྟ་མཚོན་ན་ད་ཨ་རིའི་གཞུང་གི་ངོས་ནས་ཅི་བུ་ལོན་གྱི་ཚད་དེ་ག་རེ་ཟེར་ན་ད་ཁྲག་ཁྲིག་ཆེན་མོ་སུམ་ཅུ་སོ་གཅིག་དེ་འདྲ་ཅིག་ལ་སླེབས་ཡོད་རེད། ད་ད་རག་བར་དུ་ཨ་རིའི་ལོ་རྒྱུས་ཀྱི་ངོས་ནས་བཤད་ན་ཨ་རིའི་གྲོས་ཚོགས་ཀྱི་ངོས་ནས་ད་ཨ་རིའི་གཞུང་བུན་ཚད་བཀག་དེ་གཅིག་དགུ་དྲུག་ཅུ་ཐམ་པ་ལོ་ནས་ད་རག་བར་དུ་ཐེངས་བདུན་ཅུ་དོན་བརྒྱད་ལ་ཡར་སྤར་འདུག་ད་ཐེངས་སྔོན་མ་དེ་སྤར་བའི་དུས་ཚོད་ག་དུས་རེད་ཟེར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོ་གི་ཟླ་བ་བཅུ་གཉིས་པའི་ནང་རེད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོ་གི་ཟླ་བ་བཅུ་གཉིས་པའི་ནང་དུ་ལ་ཨ་ཨ་རི་གི་དེ་བུན་འཛིན་གི་ཚད་བཀག་དེ་ཡར་སྤར་བ་དང་ཡར་སྤར་བའི་ཚད་དེ་ནི་ད་ཁྲག་ཁྲིག་ཆེན་མོ་གཉིས་དང་གྲངས་ཆུང་ལྔ་རེད་དེ་བྱས་བཏང་ངས་ད་ཨ་རིའི་བུན་འཛིན་གི་ཚད་བཀག་ད་ཨ་སྒོར་ཁྲག་ཁྲིག་ཆེན་མོ་སུམ་ཅུ་སོ་གཅིག་དང་གྲངས་ཆུང་གསུམ་བརྒྱད་གཅིག་ལ་ཆགས་པ་རེད། ད་ཨ་རིའི་གཞུང་བུན་ཚད་བཀག་ཟེར་བ་འདི་ལ་ཅིག་ག་དུས་ཡིན་ན་ཡང་རྩོད་པ་ཅིག་ཡིན་གྱི་ཡོད་པ་དང་གྲོས་ཚོགས་ཀྱི་ནང་གི་ཐག་ཆོད་ལ་མི་ཆོད་པ་མང་པོ་ཅིག་ཡིན་གྱི་ཡོད་ཙང་ཡང་ཨ་རིའི་སྤྱི་ཚོགས་ཀྱི་ནང་ན་ཡང་ད་གའི་བུན་འཛིན་ཚད་བཀག་འདི་ལ་ཅིག་གྲོས་ཚོགས་ཀྱི་ཆོག་མཆན་འགོད་དགོས་ཡ་འདི་མུ་མཐུད་དུ་བཞག་དགོས་འདུག་འོན་འདི་ལ་འགྱུར་བ་གཏོང་དགོས་ཀྱི་འདུག་ཟེར་བའི་བསམ་ཚུལ་ཀྱང་མང་པོ་ཞིག་ཡོང་གི་ཡོད་པ་རེད་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོ་ཚོད་ན་ད་ཨ་རིའི་ནོར་སྲིད་ལས་ཁུངས་ཀྱི་དྲུང་ཆེ་མོ་རང་གིས་གཞུང་བུན་གྱི་ཚད་བཀག་ཟེར་བ་འདི་མེད་པ་བཟོ་དགོས་ཀྱི་འདུག་ནས་བསམ་ཚུལ་གཅིག་ར་བཏོན་ཡོད་རེད། ད་གལ་ཏེ་ཡང་གཞུང་བུན་གྱི་ཚད་བཀག་དེ་མ་སྤར་ན། ད་ཨ་རིའི་གཞུང་གིས་ཅིག་བུ་ལོན་ཚང་མ་འཇལ་མི་ཐུབ་པའི་ཚད་དེ་ལ་སླེབས་སོང་ན་ག་རེ་འབྱུང་གི་རེད་ཟེར་ན་མི་གཅིག་ལ་ཡང་གསལ་བོ་ཅིག་བཤད་ཡ་ཡོད་མ་རེད། ཡིན་ན་ར་སྲིད་གཞུང་གི་ངོས་ནས་བཤད་ན། ད་གལ་སྲིད་ཅིག་སྲིད་གཞུང་གི་ངོས་ནས་བུ་ལོན་དེ་ཚོ་སྤྲད་མ་ཐུབ་བཏང་ན། དེ་ནི་ང་རང་ཚོ་རྒྱལ་ཁབ་ཀྱི་དཔལ་འབྱོར་ལ་ཉམས་ཉེས་ཆེན་པོ་ཡོང་གི་རེད་ཟེར་ནས་ད་ཧ་ཅང་ཁ་གསལ་བོ་བྱས་ནས་བརྗོད་ཀྱི་ཡོད་པ་རེད། ཡང་དེའི་ནང་གི་མི་ཁ་ཤས་ཅིག་གི་བསམ་ཚུལ་འདོན་གི་ཡོད་པ་དེ་ནི་གལ་སྲིད་ཅིག་གཞུང་བུན་གྱི་ཚད་བཀག་དེ་ཡར་མ་སྤར་ནས་ཨ་རིའི་གཞུང་གི་ངོས་ནས་བུ་ལོན་དེ་ཚོ་སྤྲད་མ་ཐུབ་པ་ཆགས་པ་ཡིན་ན་ག་རེ་བྱེད་དགོས་རེད་ཟེར་ན་ང་རང་ཚོས་བུ་ལོན་མང་པོ་ཅིག་སྤྲད་དགོས་བ་དེ་ནང་གི་ངེས་བར་དུ་སྤྲད་དགོས་བ་དེ་ཚོ་ག་རེ་རེད་ཡང་དེ་ལས་ཅིག་གཞུག་ཁ་བཞག་ཆོག་བ་དེ་ཚོ་ག་རེ་རེད་དེ་འདྲ་བྱས་བཏང་ངས་རིགས་དགར་བཏང་ངས་ཡང་དཔེ་ཆ་དེ་སྤྲད་དགོས་བ་དེ་དང་པོ་སྤྲད་དེ་ནས་ག་ལེ་ག་ལེ་སྤྲད་ཆོག་བ་དེ་དུས་ཚོད་མར་ཕྱི་ནུར་རྒྱག་དགོས་བོ་འདུག་ནས་བསམ་ཚུལ་བརྗོད་མཁན་ཀྱང་མང་པོ་ཅིག་ཡོད་རེད། ཡིན་ན་ཡང་ཨ་རིའི་ནོར་སྲིད་དྲུང་ཆེ་ད་ཡེ་ལེན་གྱིས་བཤད་ན་ད་ཐབས་ཤེས་ག་རེ་འཐེན་ན་ཡང་ད་སྔ་མ་དེ་ལ་མཐའ་མ་དེ་ལ་ཅིག་ཨ་རིའི་ངོས་ནས་བུ་ལོན་དེ་འཇལ་མ་ཐུབ་པ་ཆགས་ནས་དེ་འདྲ་ཅིག་ཆགས་ཀྱི་ཡོད་ཙང་རྒྱལ་སྤྱིའི་ཚོང་ར་གི་ནང་ནས་བལྟས་ན་ད་ཨ་རི་དེ་ནི་ཅིག་སྒོར་མོ་བསྐྱིས་བཏང་ངས་དེ་ནས་ཡང་བུ་ལོན་འཇལ་མི་ཐུབ་མཁན་ཞིག་རེད་ཟེར་ར་གི་སྣང་བརྙན་ད་གཏན་འཇགས་ཆགས་ཀྱི་རེད་ཟེར་ནས་ཉེན་བརྡ་ཆེན་པོ་ཞིག་བཏང་ཡོད། ད་གལ་ཏེ་དེ་ལྟར་བུ་ལོན་དེ་འཇལ་སྤྲོད་བྱེད་མ་ཐུབ་ཚེ་ཨ་རི་ལ་རང་ཉིད་ལ་མཚོན་ན་ཡང་ཅིག་ཨ་རི་རང་གི་ད་རྒྱལ་སྤྱིའི་སྟེང་ནས་སྒོར་མོ་གཡར་ཡ་དང་ད་སྒོར་མོ་སྐྱི་ཡ་ལ་ད་ཁོ་རང་ཚོ་ཨ་ཡིད་ཆེས་བློ་གཏོད་ཀྱི་ཚད་ལ་རྦད་ཅིང་མི་འདུག་བས་ད་ཁྱོད་སྒོར་མོ་སྐྱིས་ནས་སྒོར་མོ་དེ་ཐོག་ད་འཇལ་བཞག་ཡ་ན་ཁྱོད་སྒོར་མོ་སྐྱི་ཐུབ་ཡ་དང་ནི་ཡང་ཅིག་སྐྱེད་ཁ་དེ་ཟེ་དམའ་མོ་ཡིན་པ་དེ་འདྲ་ལ་ཡང་ཡིག་ཅིག་ཡོད་ཙང་ད་ཨ་རིའི་གཞུང་གི་ཉིས་སྟོང་བཅུ་གཅིག་གི་ལོ་ལ་བུ་ལོན་ཅིག་འཇལ་ལ་དཀའ་ངལ་བྱུང་བ་ལ་བརྟེན་ནས་ད་ཨ་རིའི་བུ་ལོན་ལེན་ཡག་གི་ཡིད་ཆེས་བློ་གཏོད་གི་ཚད་དེ་ན་ད་ཨེ་ཨེ་ཨེ་ཟེར་གོ་ནོ་ད་ད་ཡིད་ཆེས་བློ་གཏོད་གི་ཚད་ཡག་ཤོས་དེ་རེད་ཡག་ཤོས་དེ་ནས་མ་ར་གཅིག་ཕབ་ནས་ཨེ་ཨེ Plus ཟེར་བ་དག་གོ་དེ་ལ་མ་ར་ཆག་པ་ཞིག་རེད། གལ་སྲིད་ཨ་རིའི་གཞུང་དེ་ཅིག་བུ་ལོན་དེ་སྤྲད་མ་ཐུབ་པ་དེ་ཆགས་ཡ་ཡིན་ན་ད་ཨ་རིའི་ནང་གི་ཅིག་རྒྱལ་ནང་གི་ཐོན་སྐྱེད་གི་ཚད་དེ་ན་བརྒྱ་ཆ་གི་བཞི་མ་ར་ཆག་གི་ཡིན་པ་དང་ད་ལས་ཀ་བ་མི་ས་ཡ་བདུན་ཙམ་གྱི་ལས་ཀ་ཤོར་གྱི་ཡིན་པ་ད་དཔལ་འབྱོར་ཉམས་ཞིབ་པ་མང་པོ་ཅིག་གིས་དཔྱད་བརྗོད་སྤེལ་ཡོད་པ་རེད། དེར་མ་ཟད་ད་རུང་དུས་ཡུན་ཐུང་ཐུང་ཞིག་གི་ནང་ཅིག་བུ་ལོན་དེ་འཇལ་མ་ཐུབ་པ་ཆགས་ཡ་ཡིན་ན་ཡང་ལས་ཀ་བ་ས་ཡ་གཉིས་ལྷག་གི་ལས་ཀ་ཤོར་གྱི་ཡིན་པ་ཡང་ཉམས་ཞིབ་པ་རྣམས་ཀྱིས་སྡོམ་ཚིག་བཀོད་ཡོད། ཡང་ཨ་རིའི་ནང་གི་ཅིག་གསང་བའི་ལས་ཁུངས་ཀྱི་ད་མི་སྣ་མཐོན་པོ་དེ་ཚོ་གིས་གལ་སྲིད་ཅིག་ཨ་རིའི་གཞུང་གི་ངོས་ནས་བུ་ལོན་སྤྲད་མ་ཐུབ་པ་ཆགས་ཡ་ཡིན་ན་ཨུ་རུ་སུ་དང་རྒྱ་ནག་ལྟ་བུ་ཡིན་ན་ད་གོ་སྐབས་དེ་བཟུང་བཏང་ངས་ད་རྒྱལ་སྤྱིའི་ནོར་སྲིད་ཀྱི་ད

ང་རང་ཚོས་དུས་ཐོག་ཏུ་གནས་ཚུལ་གསར་པ་ག་རེ་སླེབས་ན་ཡང་ཚང་མ་ལ་ངོ་སྤྲོད་བྱེད་ཀྱི་ཡིན། ཐུགས་རྗེ་ཆེ། ཨ་རིའི་རླུང་འཕྲིན་ཁང་གི་རྩོམ་སྒྲིག་པའི་གཏམ་ཚོགས Podcast ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡིན། ནས་ལས་རིམ་རྗེས་མའི་ནང་དུ་མཇལ་ཡོང།